ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་རེད། ཀོ་རི་ཡའི་དམག་འཁྲུག་དེ་མཇུག་བསྒྲིལ་ནས་ལོ་བདུན་ཅུ་ཙམ་འགྲོ་གི་ཡོད་ན་ཡང། ལྷོ་བྱང་ཀོ་རི་ཡའི་བར་དུ་ཞི་བདེ་བསྐྲུན་ཐུབ་མེད་པ་མ་ཟད། ད་དུང་དམག་འཁྲུག་དེའི་ཤུགས་རྐྱེན་ང་ཚོའི་ཉིན་རེའི་འཚོ་བའི་ནང་ཚོར་ཐུབ་པ་ཞིག་ཡིན་པ་རེད། བྱས་ཙང་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་འདས་པའི་ཉིན་མ་གཅིག་གཉིས་ཤིག་ནང་ལོགས་ལ་ཡ། བྱང་ཀོ་རི་ཡ་ལ་ཡིན་ནའི་རེད་ལྷོ་ཀོ་རི་ཡ་ལ་ཡིན་ནའི་རེད་ཨན་ད་ནི་དོ་ཨ་མི་རི་ཀ་ལ་ཀོ་རི་ཡའི་དམག་འཁྲུག་མཇུག་བསྒྲིལ་ནས་ད་ལོ་བདུན་ཅུ་འཁོར་གྱི་ཡོད་པ་སོང་ཙང་དེའི་དྲན་གསོའི་བྱེད་སྒོ་མང་པོ་ཞེ་པོ་བྱེད་ཀྱི་འདུག་ད་ངས་འདི་བསམས་བྱུང། ཀོ་རི་ཡའི་དམག་འཁྲུག་ཟེར་ཡག་དེ་ལོ་མང་པོ་ཕྱིན་ཚར་བ་རེད་པ་སྤྱིར་བཏང་བྱས་ན་དམག་འཁྲུག་དེའི་རིགས་དེ་ད་ལོ་བདུན་ཅུ་ཟིན་ཏེ་ཕྱིན་པའི་རྗེས་ལ་ཡིན་ན་ད་ལོ་རྒྱུས་ཀྱི་དུམ་བུར་ཕྱེད་བཅད་གོ་དུམ་བུར་བྱས་ཙང་མཇུག་སྒྲིལ་གྱི་རེད་ད་ཡིན་ནའི་ཀོ་རི་ཡའི་དམག་འཁྲུག་ཟེར་ཡག་དེ་སྐབས་དེ་ག་རང་ལ་ཡང་དམག་མཚམས་བཞག་པའི་སྐབས་དེ། ཞི་བདེའི་གྲོས་མཐུན་ཅིག་བཞག་ཐུབ་ཡོད་མ་རེད་དེ་འདྲ་སོང་ཙང་ལྷོ་བྱང་ཀོ་རི་ཡའི་བར་དེ་ལ་ཡང་ད་དུང་དམག་འཁྲུག་འདི་མཇུག་བསྒྲིལ་མེད་པ་དང་གཅིག་པ་རེད་ད་ད་ལྟ་འདི་གཅིག་པོ་མ་རེད་ཀོ་རི་ཡ་གི་ལྷོ་བྱང་གཉིས་གཅིག་པོ་མིན་པར། ང་ཚོ་འཛམ་བུ་གླིང་ཁྱོན་ཡོངས་དང་ད་ལྟའི་གནས་སྟངས་ཐ་ན་ངས་བྱས་ན་བསམ་དུས་བོད་ཀྱི་གནས་སྟངས་དང་དེ་ཚོ། གང་ག་ལ་སྐབས་དེའི་ཨིན་དམག་འཁྲུག་དང་འབྲེལ་བ་བྱས་བྱས་དམག་འཁྲུག་འདིའི་ཤུགས་རྐྱེན་དེའི་ནང་ལོགས་ལ་ད་དུང་ང་ཚོ་འཚོ་བ་སྐྱེལ་བཞིན་ཡོད་རེད་བསམ་པ་འདུག་དེ་འདྲ་སོང་ཙང་དམག་འཁྲུག་དེ་ལ་མ་ཕྱི་མིག་བལྟས་བྱས་ད་ལྟའི་གནས་སྟངས་འདི་ཚོ་ལ་ཡང་ཤེས་རྟོགས་བྱེད་ཡག་དང་གོ་བ་ལེན་ཡག་དང་དེ་ཚོ་ལ་ཡང་ཡིན་ན་ངས་བྱས་ན་ཕན་ཐོགས་ཤིག་རང་ཡོང་རྒྱུ་བྱེད་མཁན་དམག་འཁྲུག་དམིགས་བསལ་ཅིག་རེད་བཞག་བསམ་ས་རེད་འདུག་ད་ཨ་ལེ་དང་པོ་དེ་དམག་འཁྲུག་འདིའི་རྒྱབ་ལྗོངས་ར་ཅིག་ཁ་ཤས་ཤིག་ངོ་སྤྲོད་ཞུས་ན་ག་རེ་ཟེར་ན་ད་མང་ཆེ། ཀོ་རི་ཡའི་དམག་འཁྲུག་ཟེར་ག་འདྲ་བྱུང་ཡོད་མེད་དང་དེ་ཚོ་སྐོར་ལ་ཡང་ལྷག་པར་དུ་བཙན་བྱོལ་ནང་ལོགས་ལ་ཡང་འཚར་ལོངས་བྱུང་པའི་བོད་པ་ཚོ་དེ་མང་ཆེ་བ་ད་ཕལ་ཆེར་གསལ་པོ་མཁྱེན་གྱི་ཡོད་ཀྱི་རེད་བསམ་པ་འདུག་ད་ཡིན་ནའི་ང་ནང་བཞིན་གཅིག་བོད་ནང་ལོགས་འཚར་ལོངས་བྱུང་རྒྱ་མིའི་སློབ་གྲྭ་ཏོག་ཙམ་ཕྱིན་ཨ་རྒྱ་མིའི་སློབ་གྲྭ་ཕྱིན་མེད་པ་ཡིན་ནའི་ད་གང་ལྟར་བོད་ནང་ང་ཚོའི་ལོ་ཚད་ཙམ་དེ་འཚར་ལོངས་བྱུང་ཡག་དེ་ཚོ་ཐ་ན་ཕར་ཞོག་དེ་རིང་ཁ་སང་བོད་ནང་འཚར་ལོངས་བྱུང་པའི་བོད་པ་ཚོ་དེ་མང་ཆེ་རྒྱ་ནག་གཞུང་གིས་དམག་འཁྲུག་དེ་ག་འདྲས་བྱུང་ཡོད་མེད་དང་དམག་འཁྲུག་དེ་མཇུག་ག་འདྲས་བསྒྲིལ་ཡོད་མེད་དེ་ཚོ་ལ་ཡང་ཁོང་ཚོའི་འགྲེལ་བཤད་རྒྱག་སྟངས་དང་ཆབ་སྲིད་ཐོག་ནས་དྲིལ་བསྒྲགས་བཟོ་ཚུལ་ཞིག་ཡོད་རེད། དེ་ཡིན་ན་དངོས་ཡོད་བྱུང་པའི་ལོ་རྒྱུས་དང་ཁྱད་པར་ཆེན་པོ་ཞེ་དྲག་ཡོད་རེད། ཀོ་རི་ཡཱ་ཟེར་ན་ད་ལྟའི་ད་བྱེ་གླིང་འབྱོར་པ་ལྷོ་བྱང་ཀོ་རི་ཡཱ་མཉམ་དུ་བསྡོམས་པ་དེ་གཅིག་སྟོང་དགུ་བརྒྱ་བཅུའི་ལོ་ལ་ཡང་ཉི་ཧོང་གིས་ཟིན་པ་རེད། ཉི་ཧོང་གིས་ཟིན་བྱས་དམག་ཆེན་གཉིས་པ་བར་དུ་ཉི་ཧོང་གི་མི་སེར་སྤེལ་ཡུལ་བྱས་བྱས་ཉི་ཧོང་གི་བཙན་འོག་ལ་སྡོད་དགོས་བྱས་པ་རེད། ད་དམག་ཆེན་གཉིས་པ་མཇུག་བསྒྲིལ་བའི་སྐབས་དེ། ཡུ་རོབ་ཟིན་དང་ཡུ་རོབ་ལ་ཡ་ད་ཐ་མ་དེ། དམག་ཆེན་གཉིས་པའི་ནང་ལོགས་ལ་ཇར་མན་ཧི་ཏི་ལེར་ལ་ཡ་ཕམ་ཉེས་བྱུང་བའི་རྗེས་ལ་མཐུན་གྲོགས་རྒྱལ་ཁབ་དེའི་ནང་ལོགས་ལ་ཡ། ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་ཀྱི་ཨེ་ནི་དམངས་གཙོའི་རྒྱལ་ཁབ་དེ་དག་ཡོད་རེད་དེ་ག་ནང་བཞིན་ཡང་མཐུན་གྲོགས་རྒྱལ་ཁབ་ནང་ལོགས་ལ་ཡ་དམར་ཤོག་གི་ཨུ་རུ་སུ་ཡོད་རེད་པ་དེ་འདྲ་སོང་ཙང་དམར་ཤོག་ཨུ་རུ་སུས་ཟིན་བསྡད་པའི་ས་ཁུལ་དེ་གང་ལོ་དམར་ཤོག་ཆགས། ཨ་མི་རི་ཀ་དང་དེ་དག་གིས་ཟིན་བསྡད་ཡག་དེ་དག་དེ་ནི་དམངས་གཙོ་ཆགས་པ་ནང་བཞིན་བྱས་ཀོ་རི་ཡ་ལ་ཡ་འདི་ཆགས་པ་རེད། ད་དམག་ཆེན་གཉིས་པ་མཇུག་སྒྲིལ་ཉི་ཧོང་མགོ་བཏགས་པའི་རྗེས་ལ་ཡ་ཧ་འདས་ལྷོ་ཀོ་རི་ཡ་དང་བྱང་ཀོ་རི་ཡ་ཟེར་དེ་ཆགས་རྗེས་བྱང་ཀོ་རི་ཡ་དེ་ག་དེ་ཡིན་ན་ཨུ་རུ་སུ་ཡི་གེ་ནི་དམར་ཤོག་གི་གང་ལྟར་ཤུགས་རྐྱེན་འོག་ལ་ཡ་དམར་པོ་ཆགས། དེ་རིང་ཁ་སང་མིའི་བསམ་སྟངས་འདི་ད་ལྷོ་བྱང་ཀོ་རི་ཡ་ཟེར་རྗེས་ཞེ་པོ་ཅིག་གི་སྟོབས་ཤུགས་ཆེ་ཆུང་ཁྱད་པར་ཡོད་རེད་བ། དེའི་སྐབས་དེ་འདྲའི་ཁྱད་པར་ཡོད་མ་རེད་ཁྱད་པར་མེད་པའི་སྒང་ལ་ཡ་བྱང་ཕྱོགས་ཀོ་རི་ཡ་འདི་ལ་ཡ། དངོས་གནས་བྱས་ན་བཟོ་གྲྭ་དང་འདི་ཚོ་ཞེ་པོ་ཅིག་མང་བ་ཡོད་པ་འདྲ་བྱས་ཙང་སྟོབས་ཤུགས་འདི་གུ་རོ་ཆེན་པོ་ཡོད་རེད། ཨ་དེའི་སྐབས་དེ་དམར་ཤོག་ཨུ་རུ་སུ་དཔེ་ཞེ་དྲག་སྟོབས་ཆེན་པོ་རེད། རྒྱ་ནག་གི་དཔེར་ན་ཆ་བཞག་ན་ཁིམ་ཆུང་སུང་ཟེར་མཁན་ད་ད་ལྟའི་ཁིམ་ཆུང་ཨུན་གྱི་སྤོ་ལགས་ཅིག་རེད་བ། དེ་ཡིན་ན་དང་པོ་དང་པོ་དམར་ཤོག་གི་ད་ཕ་གིའི་རྒྱལ་ཁབ་བཙུགས་མཁན་དེ་དངོས་གནས་བྱས་འདི་ད་དམར་ཤོག་ཨུ་རུ་སུས་ཁོ་ཕ་གིར་བཙུགས་རྗེས་བཟོས་བཞག་འགྱོ་འདི་རེད། ཁོ་དེ་སྔན་ནས་ཉི་ཧོང་དམག་རྒྱབ་པའི་སྐབས་ལ་ཡ། རྒྱ་མིའི་དམར་ཤོག་དེ་ཚོ་དང་འབྲེལ་བ་བྱུང་ཡོད་རེད་ལྷག་པར་དུ་ཡིན་ན་ཨུ་རུ་སུའི་དང་ད་འབྲེལ་བ་ཆེན་པོ་ཞེ་དྲག་བྱུང་ཡོད་རེད་བྱས་ཙང་ཡིན་ན་ཕྱི་ལོགས་ནས་སང་ད་དེང་བའི་ཟུར་བཅད་ཕ་གིར་བཙུགས་བཞག་འགྱོ་མི་ཅིག་རེད། ཁོ་ཞེ་པོ་ཅིག་ཁོ་ཧམ་སེམས་ཆེན་པོ་དང་དེ་འདྲ་བྱས་རྗེས་ཀོ་རི་ཡ་དཔེ་གཅིག་སྒྲིལ་གཏོང་དགོས་ཡོད། ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི། ཕལ་ཆེན་ཟླ་བ་དྲུག་པའི་ཟླ་མཇུག་མདོག་ཡིན་པའི་བྱང་ཀོ་རི་ཡས་གློ་བུར་ཐོབ་རྒྱག་ལ་ཡ། ལྷོ་ཀོ་རི་ཡའི་ངོས་ཕྱོགས་ལ་ཡ་དམག་འཁྲུག་རྒྱབ་རྗེས། མ་རྩ་དམག་འཁྲུག་དང་པོ་འགོ་བཙུགས་དུས་ཁོ་རེ་ནས་ཨ་མི་རི་ཀའི་རོགས་རམ་བྱ་བྱས་ཡོད་རེད་ཨ་མི་རི་ཀའི་དམག་འདོགས་སྟངས་གཅིག་བྱས་ཡོད་རེད་ཁོ་ཚོའི་བསམ་བློ་ལ་ཡ་ཕལ་ཆེན་བསྡད་ཡོད་ས་རེད། དེའི་སྐབས་དེ་ཨ་མི་རི་ཀའི་སྲིད་འཛིན་ཁྲུ་མན་རེད་བ། ཁྲུ་མན་གྱིས་ཡིན་ན་དང་པོ་དང་པོ་དུ་དམག་རྒྱབ་ཤག་ཟེར་དུས་གོ་དུས་ཙམ་པ། ཟེར་ཡག་བྱས་པ་ཡིན་ན་བྱང་ཕྱོགས་མགོ་ཅན་ནས་ཇག་པའི་བཟོ་འདྲ་མི་ཉུང་ཤས་ཅིག་ཡོང་གི་འདུག་ཟེར་ཡག་བྱས་དེ་འདྲའི་བསམ་བློ་འཁོར་ཡོད་ས་རེད་དེ་ལས་གང་ལྟར་བྱང་ཀོ་རི་ཡའི་དམག་མི་དེ་ཚོ་ཡིན་ན་ཞེ་དྲག་སྟོབས་ཤུགས་ཆེན་པོ་བྱས་རྗེས།

བྱང་ཀོ་རི་ཡ་དཔེ་ལྷོ་ཕྱོགས་ལ་ཡ་ཡོད་པའི་དམག་མི་དེ་གང་ག་ལ་འོ། ཁོ་ཚོ་དཔེ། བྱང་ཕྱོགས་དང་འབྲེལ་བ་མེད་པ་བཟོས་འདི་ག་ཅིག་གཏོར་དེ་གཏོར་མ་ཟད་ཡིན་ན་ཨ་མི་རི་ཀའི་དམག་མིས་གཙོ་བྱས་བྱས། དཔེ། བྱང་ངོས་ཕྱོགས་དེད་བྱས། ཟླ་བ་ཁ་ཤས་ཅིག་ནང་ལ་ཡ་བྱང་ཀོ་རི་ཡ་དེ་ག་དེད་བྱས། རྒྱ་ནག་གི་ས་མཚམས་བར་དུ། ཡར་ལུ་ཅང་ཟེར་མཁན་དེ་ཡར་ལུ་གཙང་པོ་ཟེར་མཁན་འདུག་ག། འདིའི་གཙང་པོའི་ཟུར་བར་དུ་དཔེ་དེད་པ་རེད། ཀོ་རི་ཡ་དེ་ཆ་ཚང་ལྷོ་ཕྱོགས་ཀྱིས་ཟིན་རྒྱུ་ཡིན་པའི་རྣམ་པ་ཆགས་པ་རེད། འདིའི་སྐབས་དེ་ད་རྒྱ་ནག་ནང་ལོགས་ལ་ཡ་རྩོད་གླེང་ཞེ་དྲག་ཡོད་རེད་ད་དེའི་སྐོར་ད་ང་ཚོ་དེ་རིང་དེ་དུས་ཚོད་ཡོད་མ་རེད་ཞུ་ཡག་ཡོང་གི་མ་རེད། ཀོ་རི་ཡ་ལ་ཡང་དམག་བཏང་དགོས་དོགས་མི་འདུག་ཟེར་ཅིག་འདྲ་ཐ་མ་དེ་མའོ་གིས་ཀོ་རི་ཡར་དམག་གཏོང་མ་ཐུབ་པ་ཡིན་ན་ཨ་མི་རི་ཀས་ག་ལེ་ག་ལེ་བྱས་བྱས་ཕལ་ཆེན་རྒྱ་ནག་ལ་རྒོལ་ཡོང་ངེས་བསམ་བྱས། སེམས་ཁྲལ་བྱས་བྱས་རྒྱ་ནག་གི་དམག་མི་ཁྲི་ཕྲག་མང་པོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ལོའི་ཟླ་བ་བཅུ་པའི་ནང་ལ་ཡ་དམག་མི་བཏང་བྱས། མ་རྩ་ད་རྒྱ་མིའི་དམག་མི་གཏོང་མི་ཡོང་ངས་བསམ་སེམས་ཁྲལ་དེ་ཡོད་རེད་དེ་ལས། ཡིན་ནའི་ལས། ད་ག་ཙམ་གྱི་དམག་མི་མང་པོ་དང་ད་ག་ཙམ་གློ་བུར་ཐོབ་རྒྱག་ཡོང་གི་རེད་བསམ་སང་ཡང་དཔེ། རྒྱ་མིའི་དམག་མི་མར་དེད་བྱས། ཞེ་པོ་ཅིག་མར་ཨ་མི་རི་ཀ་མར་ཤོར་བྱས་ཡིན་ནའི་ཕྱེད་ཀ་ཙམ་ཅིག་མར་ཤོར་བ་རེད། ཨ་ནི་ཤོར་བྱས་ཐ་མ་དེ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ནས་ལྔ་བཅུ་ང་གསུམ་ལོའི་བར་དུ་ལ་ལ་ཡ་ལོ་གསུམ་གྱི་རིང་ལ་ཡ་ད་དམག་འཁྲུག་དེ་ཞེ་པོ་ཅིག། གདུག་རྩུབ་ཆེན་པོ་རེད་དཔེར་ན་ཆ་བཞག་པ་ཡིན་ན། ཨ་མི་རི་ཀའི་དམག་མི་ཁོ་རང་སྟོང་ཕྲག་སུམ་ཅུ་སོ་དྲུག་འདས་གྲོངས་སོང་ཡོད་ཚོད་རེད། ཟེར་ཡག་བྱས་ན་དམག་འཁྲུག་ཁོ་རང་ནང་ཁྱོན་བསྡོམས་བྱས་ད་མང་ཆེ་བ་ཀོ་རི་ཡའི་མི་རེད་བ་མི་སེར་དང་དེ་འདྲ་བྱས་བྱས་ཡིན་ན་མི་ས་ཡ་གཉིས་ནས་གསུམ་བར་དུ་ལ་ཡ་ཤི་བ་རེད་ཟེར་གྱི་རེད། ཨ་ད་ག་ནང་བཞིན་རྒྱ་མིའི་ཆ་བཞག་ན་འབུམ་གཅིག་དང་ཕྱེད་ཀ་ཙམ་ཅིག་དམག་མི་འདས་གྲོངས་སོང་ཡ་དང་ད་ག་ནང་བཞིན་ཡིན་ན་རྒྱ་མི་དམག་མི་ཕལ་ཆེན་འབུམ་བཞི་ཙམ་ཅིག་རྨས་སྐྱོན་བྱུང་ཡོད་རེད། འདི་གའི་བྱེད་རྩོམ་པ་དང་མིའི་ཤི་རྨས་དང་དེ་འདྲས་བྱུང་བའི་གྲངས་ཀ་བྱས་དུས་ལོ་གསུམ་ནང་ལོགས་ཡར་དངོས་གནས་དམག་འཁྲུག་དེ་ཞེ་པོ་ཅིག་གི་གདུག་རྩུབ་ཆེན་པོ་མཐའ་མ་དེ། ད་ལྟ་ས་མཚམས་བྱེད་སའི་ས་ཐིག་གསུམ་དང་བརྒྱད་ཟེར་ཉིས་སྟོང་ས་ཐིག་དེའི་སྒང་ལ་ཡར་གྲོས་མོལ་བྱས་རྗེས། དམག་མཚམས་དེ་བཞག་མི་ཤེས་ཞི་བདེའི་གྲོས་མཐུན་བཞག་མ་ཐུབ་བྱས་རྗེས་ལྔ་བཅུ་ང་གསུམ་ལོར་ཡར་ད་ལྟ་བར་དུ་འདུག་སེ་བྱས་གནས་གཞིར་བསྡད་ཡོད་རེད།

ད་ལྟ་ཕར་བཞག་བྱས་ཟླ་ཉིན་གཞེས་ཉིན་དེ་བར་ལའང་ད་དུང་ཁོ་ཚོ་དྲིལ་བསྒྲགས་ཀྱིས་ཨ་མི་རི་ཀའི་དམག་ཕམ་ཉེས་བྱུང་བ་དང་རྒྱ་ནག་ལ་དམག་ཐོབ་པའི་དྲིལ་བསྒྲགས་ཀྱི་གློག་བརྙན་འདི་ད་དུང་བཟོས་རྗེས་རྒྱ་ནག་ནང་ལོགས་ཞེ་པོ་ཅིག་ལྟ་གི་འདུག་ཨང། དོན་དངོས་ཐོག་ལ་ཡང་མི་འདས་གྲོངས་སོང་བའི་གྲངས་འབོར་ཟེར་ན་ད། ཨ་མི་རི་ཀའི་དམག་མི་སྟོང་ཕྲག་སུམ་ཅུ་སོ་དྲུག་འདས་གྲོངས་སོང་བ་རེད་ཨ་མི་རི་ཀའི་དངོས་གནས་བྱས་ན་ད་ཞེ་པོ་ཅིག་གི་གྲངས་ཀ་མང་པོ་རེད་བ། ཡིན་ན་ལས་རྒྱ་མིའི་དམག་མི་ཤི་ཡག་སྐོར་རྒྱ་ནག་གཞུང་ཁོ་རང་ཚོས་ཟེར་ཡག་བྱས་ན་ཕལ་ཆེན་འབུམ་གཅིག་ཕྱེད་ཀ་ཞིག་ཤི་ཡོད་ཟེར་གྱི་འདུག། ཡིན་ན་ལས་མི་དོན་དངོས་མི་མང་པོས་ཚོད་དཔག་བྱས་ཀྱང་དེ་ལས་ཞེ་དྲག་མང་ཤི་ཡོད་རེད། ཨ་ནི་རྨས་སྐྱོན་བྱུང་ཡག་དེ་ཡིན་ན་འབུམ་བཞི་དེ་ཕྱིར་རྨས་སྐྱོན་བྱུང་བ་རེད་ཨ་ནི་ག་དེ་དམིགས་བསལ་ཅིག་དམག་འཁྲུག་དེ་མཇུག་བསྒྲིལ་བའི་སྐབས་དེ། དམག་ག་བ་ཡིན་ན་ལས་མཐོང་ཡག་མེད་པའི་དམིགས་བསལ་བྱུང་ཡག་དེ་ག་རེ་ཟེར་ན་ད་དམག་འཁྲུག་བརྒྱབ་པའི་སྐབས་ལ་ཡ་ཕན་ཚུན་གཉིས་ཀྱི་ཕར་ངོས་ཀྱི་དམག་མི་དེ་ཟིན་རྗེས་བཙོན་པ་བྱས་རྗེས་ཉར་སྡོད་ཀྱི་རེད་བ་ད་སྤྱིར་བཏང་བྱས་ན་དམག་འཁྲུག་མཇུག་བསྒྲིལ་བའི་སྐབས་ཇི་ནི་ཝ་ཡི་ཆིངས་ཡིག་གི་འགྲོ་སྟངས་ལ་བྱས་རྗེས་དམག་ནང་ཟིན་བཞག་པའི་བཙོན་པ་དེ་གའི་ཕར་ཚུར་གློད་དགོས་ཀྱི་རེད། དེ་འདྲ་དེ་གློད་གར་འགྲོ་དུས་ཙམ་པ། ཨ་མི་རི་ཀའི་ངོས་ཕྱོགས་ནས་སོགས་རེད་ད། འདི་སྐབས་དེ་ཡིན་ན་ཕ་གིའི་དམག་འཁྲུག་ནང་ཞུགས་མཁན་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་མིང་ཐོག་ནས་ཞུགས་ཡོད་རེད་ད་ཡིན་ན་ལས་དམག་མི་མང་ཆེ་ཆེ་ད་ཨ་མི་རི་ཀའི་རེད། དེ་རྗེས་ཁོ་ཚོས་ཟིན་པའི་རྒྱ་མིའི་དམག་མི་ཁྲི་ཕྲག་མང་པོ་ཡོད་རེད་ཁྲི་ཕྲག་མང་པོའི་ནང་ནས་རྒྱ་མིའི་དམག་མི་མང་པོ་ཞེ་པོ་ཅིག་གིས་ཕ་ལོ་གོ་མེན་སི་ལབ་ཅེ། རྒྱ་མི་དམོད་མོ་གོ་ཞིབ་ཅིག་ཁྱོད་ནི་ཁོར། ཕ། ཨ་མི་རི་ཀའི་ཕ་རྒྱ་ནག་ལ་ཡང་རྩིས་སྤྲོད་བྱེད་ག་རེ་བརྩོན་པ་ཁྱོད་ནི་ཨ་ནི་འགྲོ་གོ་མེན་སི། ཁོ་ཚོ་དེ་གང་ག་ལོ་བེད་ད་རྒྱ་ནག་དམར་ཕྱོགས་རེད་ཁྱོད་འགྲོ་གོ་མེན་སི་ཐའི་ཝན་ལ་བཏང་རོགས་བྱིན་ཟེར་དང་རྒྱ་ནག་གཞུང་གི་ཟེར་ཅེ་མདའ་དེ་ཚོ་ཨ་མི་རི་ཀའི་བཙན་དབང་བཤད་ཅེ་དེ་འདི་ལོ་གོ་མེན་སི་ཉན་དེ་ཡོད་མ་རེད་སི་ལབ་ཅེ་མཐའ་མ་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཕི་ཀའི་ཡ་ས་མཚམས་དེ་གུར་བརྒྱབས། གུར་དེའི་ནང་ལོགས་ལ་ཡ། ད་རྒྱ་ནག་དང་མཐུན་པོ་ཉེ་པོ་ཡོད་པའི་རྒྱལ་ཁབ་ཁ་ཤས་དང་ཨ་མི་རི་ཀ་དང་ཉེ་པོ་ཡོད་པའི་རྒྱལ་ཁབ་ཁ་ཤས་ཀྱིས་ད་རྒྱ་ནག་གི་ཉེ་ཡག་ནང་ལོགས་དེ་སྐབས་ད་རྒྱ་གར་གཙོ་བོ་གཅིག་ཡོད་རེད། དེ་དུས་ཡིན་ན་རྒྱ་གར་དང་རྒྱ་ནག་ཞེ་དྲག་ཉེ་པོ་བྱས་པའི་སྐབས་དེ་རེད། ཨ་ནི་དམག་མི་རེ་རེ་བྱས་ཅིག་ཡོང་བཅུག་བྱས་རང་རྒྱ་ནག་ཕར་ལོག་ག་ཡང་མིན་རྒྱ་ནག་ལོག་གི་མིན་པས་ཟེར་ཨ་ནི་ང་ལོག་གི་མིན་ཟེར་ན་ཨ་ནི་གཡས་ངོས་ཕྱོགས་ནས་ཕྱིན་ལོག་གི་ཡིན་ཟེར་ན་ཨ་ནི་གཡོན་ངོས་ཕྱོགས་ནས་ཕྱིན་འདུག་སེ་བྱས་སོ་སོ་སོ་དྭངས་པ་འཁྱེར་བཅུག་བྱས་མཐའ་མ་དེ་ཉུང་ཤོས་ལས་ཕལ་ཆེན། རྒྱ་མིའི་དམག་མི་སྟོང་ཕྲག་བཅུ་བཞི། ཕར་མ་ལོག་པ་བྱས་མང་ཆེ་ད་ཐའེ་ཝན་ལ་ཕྱིན་པ་རེད། དེ་ཡིན་ན། སྤྱིར་བཏང་དམག་འཁྲུག་ནང་མཐོང་མྱོང་མེད་པའི་དགྲ་བོའི་དམག་མིས་ཟིན་བཞག་པའི་བཙོན་པ་ཡིན་ན་སོ་སོའི་ལུང་པར་ལོག་གི་མིན། གཅིག་གཉིས་མིན་པ་བྱས་མི་སྟོང་ཕྲག་བཅུ་བཞི་ཅིག་གིས་མ་ལོག་པའི་གནས་ཚུལ་དེ་ཕལ་ཆེར་བྱུང་བ་དེ་དང་པོ་ཅིག་དམག་འཁྲུག་ནང་ཆགས་བསྡད་ཡོད་རེད་བསམ་གྱི་འདུག། ཀོ་རི་ཡའི་གི་དམག་འཁྲུག་དེ་ཡིན་ན་སྤྱིར་བཏང་གི་དམག་འཁྲུག་དང་མ་འདྲ་དམག་འཁྲུག་དེ་གལ་ཆེན་པོ་ཞེ་པོ་ཅིག་བསམ་བློའི་ལྟ་གྲུབ་དང་དེ་ཚོ་ནས་བྱས་པ་ཡིན་ན་ག་རེ་ཟེར་ན། དངོས་གནས་ད་གྲང་དམག་འཁོན་འཛིན་གྱི་དངོས་གནས་རང་ཕ་གིའི་དམག་རྒྱབ་པའི་ཐོག་མ་དེ་ཆགས་བསྡད་ཡོད་རེད། གྲང་དམག་འཁོན་འཛིན་ཟེར་གྱི་སྐོར་ལ་ཡང་རོབ་ཙམ་ཞུས་པ་ཡིན་ན། དམག་ཆེན་གཉིས་པ་མཇུག་བསྒྲིལ་བའི་སྐབས་དེ་མཐུན་གྲོགས་རྒྱལ་ཁབ་ནང་ལོགས་ལ་ཡང་དམར་ཤོག་ཨུ་རུ་སུ་ཡོད་རེད་ཨ་མི་རི་ཀ་ཡོད་རེད་དམངས་གཙོ་དང་དམར་ཤོག་གཉིས་ཆར་ཡོད་རེད་བ། ཡིན་ནའི་དམག་འཁྲུག་དེ་མཇུག་བསྒྲིལ་མ་ཐག་འཁོར་ནས་ད་དེ་གཉིས་འཆམ་ཡག་མེད་པ་དེ་གསལ་པོ་ཆགས་ཚར་བ་རེད།

ཁོ་རང་བྱས་པ་ཡིན་ན་དམར་ཤོག་ཟེར་མཁན་དེ་ལམ་ལུགས་ཁོ་རང་རང་སྐྱོན་ཞེ་པོ་གཅིག་འདུག་ཟེར་དེ་བཀག་བྱས་བཞག་བཞག་པ་ཡིན་ན་མཚམས་གཅིག་ལ་སྐྱོན་དེ་ཁོ་ནང་ལོགས་རུལ་ཕྱིན་བྱས་ཨ་ག་ལེ་ག་ལེ་གང་འདྲ་འགྱུར་ལྡོག་ཕྱིན་བྱས་མཐའ་མ་དེ་ཁོ་རང་སོ་སོས་མེད་པ་བཟོ་ས་རེད། ད་ཡིན་ནའི་ལས་དམར་ཤོག་གི་རྒྱ་སྐྱེད་བཏང་ཡག་གི་བསམ་བློ་ཤུགས་ཆེན་པོ་ཞེ་པོ་གཅིག་འདུག་ད་ཁོ་རྒྱ་སྐྱེད་དེ་ག་དུས་བཏང་པ་ཡིན་ནའི་རྒྱ་སྐྱེད་རེར་བཏང་དུས་ཁྲག་རེ་གསར་པ་སླེབས་བྱས་འདི་འདྲ་སོང་ཙང་ནུབ་ཕྱོགས་རྒྱལ་ཁབ་ཚོས་དམར་ཤོག་གི་ཨུ་རུ་སུ། ཁོ་ཕ་གིའི་རྒྱལ་ཁབ་ཁོ་རང་ལ་ཡང་བཙན་འཛུལ་བྱས་སྙད་བརྐོ་འདི་མ་བརྒྱབ་བྱས་ཁོ་རང་ཁོ་རང་བཞག་བཞག། ཡིན་ནའི་ཁོ་རྒྱ་སྐྱེད་ཁྱོན་ནས་བཏང་མ་བཅུག་པ་བྱས་བཞག་དགོས་ཀྱི་འདུག། གལ་སྲིད་དམར་ཤོག་གིས་རྒྱ་སྐྱེད་བཏང་ག་བྱུང་རྗེས་ཁོ་ཚོས་དམག་འཁྲུག་བརྒྱབ་བྱས་ས་ཆ་གསར་བ་ལ་ཡང་དམར་ཤོག་སྤེལ་ག་ཡོང་གི་འདུག་འདི་ང་ཚོས་ངེས་པར་དུ་ཡིན་ན་བཀག་དགོས་ཀྱི་འདུག་ཡིན་ནའི་ཁོ་རང་རང་ག་འདྲས་ཡིན་ནའི་ཁོ་རང་ཁོ་རང་བཞག་བཞག་པ་ཡིན་ན་མཚམས་གཅིག་ཁོ་རང་ཁོ་རང་རུལ་འགྲོ་ས་རེད་ཅེས་བྱས། ཁོ་རང་གིས་དེ་འདྲ་ཏར་རིང་པོ་བཏང་རྗེས་ལ་ཡང་ཡིན་ན་ཏར་དེ་རྩོམ་བྱས། དེ་རིང་ཁ་སང་འཛམ་བུ་གླིང་ནང་ལོགས

ད་ཡིན་ན་ལས་ད་ལྟ་ཇོརྗ་ཁེ་ནན་གྱིས་ཁོ་རང་གསུངས་པ་ནང་བཞིན་བྱས་ག་ད་དམར་ཤོག་དེ་རྒྱ་སྐྱེད་ཁྱོན་ནས་བཏང་འཇུག་རྒྱུ་མི་འདུག་རྒྱ་སྐྱེད་བཏང་ག་ཡོང་དུས་ག་པར་རྒྱ་སྐྱེད་བཏང་ག་ཡོང་ནའི་ང་ཚོས་དེ་བཀག་དགོས་ཀྱི་འདུག་བྱས་བྱས་ཀོ་རི་ཡའི་བྱང་མའི་དམར་ཤོག་གིས་ཨུ་རུ་སུ་དང་དེ་ཚོའི་རྒྱབ་སྐྱོར་འོག་ལ་ཡ་ད་རྒྱ་སྐྱེད་བཏང་ག་ཡོང་གི་ཡོད་རེད་ལྷོ་ཕྱོགས་ལ་ཡ་དེ་བྱ་ཡ་ད་ག་ད་དེ་བཀག་ཡག་གི་ཆེད་དུ་འདིའི་ཨ་ནི་ལྟ་གྲུབ་ཀྱི་ཐོག་ནས་དམག་དེ་རྒྱག་ཡག་གི་ཡིན་ནི་རྒྱུ་མཚན་དེ་བརྗོད་པ་དེ་གཙོ་བོ་བྱས་པ་རེད། ད་ལྟ་དེ་ཇོརྗ་ཁེ་ནན་སྐོར་བཤད་གི་ཡོད་ཙང་ང་ཧོབ་ཏེ་ཁ་ལ་དེ་དྲན་སོང་ཟུར་འགྲེལ་གཅིག་ཞུས་ན་བསམ་བསམ་རེ་བྱས།

བྱས་བྱས་ད་གང་ད། བསམ་བློར་དེ་ཞོག་གྲོལ་ཕྱིར་ད། ཇོརྗ་ཁེ་ནན་དངོས་གནས་དམར་ཤོག་སྒང་ལ་ཡང་ཁོ་རང་མ་འོངས་པའི་ག་འདྲ་ཡོང་གི་མེད་སྐོར་ལ་བཤད་མཁན་ད་སྐད་གྲགས་ཆེན་པོ་རེད་རེད་ལ་དངོས་གནས་ཁོ་རང་ལབ་པ་ནང་བཞིན་རེད་ཨུ་རུ་སུ་གཞུག་གུ་ཁོ་རང་ནང་ལོགས་ནས་རུལ་ཕྱིན་པ་རེད་པ་ཁོ་རང་བཤད་ཡག་གང་ག་བདེན་པ་རེད་ད་ཡིན་ན་ལས་བོད་ཀྱི་འདི་གང་ད་ངའི་སེམས་པའི་ནང་འདིར་བསམ་བྱུང། ང་ཚོ་དེ་རིང་ཁ་སང་ཡིན་ན་བཙན་བྱོལ་གྱི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ད་དཀའ་ངལ་དང་འགལ་ཟླ་ད་དེ་གི་དེ་ད་མང་པོ་གཅིག་ཡོད་རེད་དེ་ཡིན་ན་ལས། ཁོ་རང་གིས་ཚོད་དཔག་བྱས་པ་ནང་བཞིན་གྱིས་ང་ཚོ་ནང་ལོགས་ཟ་རེ་རྩེ་བྱས་ཡལ་ཏེ་ཕྱིན་ཡོད་མ་རེད་པ། སྐྱབས་མགོན་རིན་པོ་ཆེའི་བཀའ་དྲིན་འོག་ལ་ཡང་བཙན་བྱོལ་བ་གཞན་པ་དང་བསྡུར་བ་ཡིན་ན་བོད་པ་ཚོ་ད་ལྟ་གནས་སྟངས་ཞེ་དྲག་ཡག་པོ་བྱས་བསྡད་ཡོད་རེད་བསམ་གྱི་འདུག་ཇོརྗ་ཁེ་ནན་གྱིས་འདི་འདྲ་ལབ་ཡག་གི་རྒྱུ་མཚན་གཅིག་ཡོད་རེད་པ་རྒྱུ་མཚན་དེ་ཚོད་དཔག་བྱས་ན་ཁོ་རང་ཨུ་རུ་སུའི་སྐོར་མཁས་པ་ཞེ་དྲག་རེད། གཅིག་སྟོང་དགུ་བརྒྱ་བཅུ་བདུན་ལོར་ལ་ཡང་ཨུ་རུ་སུ་ལ་ཡང་དམར་ཤོག་གི་གསར་བརྗེ་བྱུང་རྗེས་ཨ་ནེ་དེའི་སྐབས་ཀྱི་ཨུ་རུ་སུའི་ད་སྐུ་དྲག་དང་མི་དྲག་དེ་ཚོ་མང་པོ་ཞེ་པོ་གཅིག་ཡུ་རོབ་རྒྱལ་ཁབ་གཞན་པ་བྲོས་བྱས

གང་ལྟར་ད་ཀོ་རི་ཡའི་དམག་འཁྲུག་འདི་ཡོང་ཡག་གི་རྒྱུ་མཚན་དེ་ཡིན་ན་ཇོརྗ་ཁེ་ནན་གྱི་དེའི་སྐབས་དེར་གྲང་མོའི་འཁོན་འཛིན་གྱི་ཨ་མི་རི་ཀའི་འཐབ་ཇུས་ག་འདྲ་བྱེད་དགོས་མེད་སྐོར་ལ་དེའི་ལྟ་གྲུབ་དེ་དང་འབྲེལ་བ་ཆེན་པོ་ཞེ་པོ་གཅིག་ཡོད་བསམ་གྱི་འདུག་ད་གཅིག་བྱེད་དུས་ཀོ་རི་ཡའི་དམག་འཁྲུག་ཟེར་ཟིན་པ་ང་རང་བོད་པ་དང་ཁྱོན་ནས་འབྲེལ་བ་མེད་པའི་བཟོ་འདྲ་གཅིག་ལྟར་བྱས་ནས་བསམ་བློ་འཁོར་གྱི་འདུག་སྟེ་ཡིན་ནའི་ད་འདས་པའི་ལོ་མང་པོའི་ནང་ལོགས་ངའི་རྡོ་ར་གཅིག་གི་ཡི་གེ་ཀློག་ཡག་དང་མྱོང་ཚོར་དང་འདི་ག་བྱེད་ཐུབ་པ་ངས་བྱས་ནས་འབྲེལ་བ་ཆེན་པོ་ཞིག་ཡོད་དུ་བསམ་གྱི་འདུག་དཔེར་ན་ཆ་བཞག་ན། རྒྱ་མི་དེ་ཁམས་ངོས་ཕྱོགས་ནས་ཡར་ཡོང་བྱས་སྐམ་ཐོག་གྲུ་ཁ་ལ་ཡར་སླེབས་བྱས། གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ནང་ལོགས་ལ་ཡ་ཏག་ཏག་ཕི་ཀོ་རི་ཡའི་གི་དམག་འཁྲུག་དེ་ལངས་པའི་སྐབས་དེ་བྱུང་ཡོད་རེད། འབྲི་ཆུ་བརྒལ་བྱས། རྒྱ་མི་དམག་མི་དེ་ཚོ་ཆབ་མདོ་ངོས་ཕྱོགས་ལ་ཡར་ད་བོད་དམག་དང་དམག་དང་པོ་རྒྱག་ཡག་དེ་གི་ཟླ་བ་བཅུ་པའི་ཚེས་པ་དྲུག་བདུན་སོགས་ནས་འགོ་འཛུགས་བྱས་རྒྱབ་གཏོང་ཨ་སྐམ་ཐོག་གྲུ་ཁ་ལ་དམག་རྒྱབ་ཉིན་མོ་ཁ་ཤས་ཕྱིན་པའི་རྗེས་ལ་ཡར་ཚེས་པ་བཅུ་དགུའི་ཉིན་ཁ་དེ་རྒྱ་ནག་གིས་ཀོ་རི་ཡའི་དམག་ནང་ལོགས་ལ་ཡར་ཁོ་ཚོ་དམག་མི་བཏང་བྱས་དམག་རྒྱག་ཡག་དེ་འགོ་བཙུགས་ཡོད་རེད། བྱས་ཙང། ད་ལྟ་བསམ་བློ་བཏང་བས་ན་ད་དངོས་གནས་བྱས་ན་རྒྱ་ནག་པས་བོད་ལ་བཏང་ཡག་དམག་མི་དེ་ཚོ་འདིར་གྲངས་ཀ་ཆེན་པོ་ཞིག་རག་ཡོད་ཀྱི་མ་རེད་ལས། ཀོ་རི་ཡ་ལ་བཏང་ཡག་དམག་མི་དེ་ད་རྒྱ་ནག་གི་དམག་མི་ཡོད་ན་མེད་ན་དེ་སྒང་ཁ་ཕ་གིར་བཏང་བཞག་པ་རེད། རྒྱ་ནག་དམག་མི་མ་འདང་པའི་དཀའ་ངལ་དེ་ཚོ་ཞི་བ་ཅིག་དང་རྔམ་སྐྲག་ཞི་བ་ཅིག་ཡོད་ཀྱི་བསམ་གྱི་འདུག་དཔེར་ན་ཆ་བཞག་ན་གཅིག་སྟོང་དགུ་བརྒྱ་བརྒྱད་གྲངས་ཙམ་བར་ལ་ཡང་རྒྱ་ནག་གིས་ལྔ་བཅུ་ང་གྲངས་ཙམ་བར་མའོ་ཙེ་ཏུང་གིས་ཡིག་ཆ་འདི་བལྟས་པའི་རྗེས་ལ་ཡང་མཆན་རྒྱབ་འགྱོག་འདི་གའི་འདི་མི་འགོ་ཅིག་བསྡུ་སྒྲིག་བྱས་བྱས་ཡིན་དེབ་བདུན་བརྒྱད་ཅིག། ཡོད་རེད་ངས་འདི་སྐད་མང་ཆེ་ཞིག་བལྟ་མྱོང། ལྷག་པར་དུ་བོད་དང་འབྲེལ་བ་ཡོད་འགྱོག་འདི་སྐད་དེ། འདིའི་སྐབས་དེ་མའོ་ཙེ་ཏུང་བོད་ལ་ཡ་དམག་རྒྱག་ཡ་དེ་ལ་ཡ་སེམས་ཁྲལ་མེད་མ་རེད་སེམས་ཁྲལ་ཞེ་དྲག་ག་རེ་ཟེར་ན་ཟླ་བ་བཅུ་པའི་ནང་རྒྱག་དགོས་ཡ་དེ་དགུན་ཁ་ཅིག་ཆགས་སོང་ན་ཨ་ནི་ཕལ་ཆེར་རྒྱག་གར་འགྲོ་ཐུབ་མ་རེད་ད་ཁོང་ཚོ་འབྲུ་རིགས་དང་ཞིབ་ཆུ་ཨོ་ཅེ་ཡིན་སྐམ་ཐོག་གྲུ་ཁ་དང་བདོག་པ་ལ་ཡ་བསགས་བྱས་བཞག་ཡོད་རེད་པ། ཨ་འདི་སྐད་ཕ་གིར་དན་འགྲིག་མར་ཨེ་རེད་མགྱོགས་པོ་མགྱོགས་པོ་ཆབ་མདོ་དམག་རྒྱབ། བོད་པའི་དམག་མི་ཚོ་གཏོར་གཏོར་ཐུབ་གཏོར་ཐུབ་པ་ཡིན་ན། མུ་མཐུད་ཅིག་ཅིག་ལྷ་ས་འགྲོ་ཡ་ཞིག་ད་དུ་གང་ལྟར་སེམས་ཤུགས་དང་རེ་བ་འདི་ཆེན་པོ་ཁྱོན་བྱས་ཡོད་མ་རེད་དེ་དུས་མ་འོངས་དེ་ཚོ་ནང་ལོགས་ལ་བྲིས་རྒྱུ་འདིའི་ནང་ལོགས་ལ་འཁོད་ཤག། གཉིས་པ་དེ་ཡིན་ངས་བྱས་ན་དེ་ལས་གལ་ཆེ་ཞིག་ག་རེ་རེད་ཟེར་ན། གལ་སྲིད། རྒྱ་མིས་དང་པོ་དེ་ཆབ་མདོར་དམག་རྒྱབ་དུས་ལམ་སང་བོད་པའི་དམག་མི་དེ་ག་དེ་འདི་འདི་མགྱོགས་པོ་མར་ཤོར་བ་མ་ཟད་ཡིན་ན་མགོ་བཏགས་ན་ང་ཕོད་མི་ག་ཐད་བྱས་དེ་ག་དེ་མགྱོགས་པོ་ད་གི་ཚོད་མ་བྱས་བྱས་བྱས་ད་བོད་ས་མཐོ་ལ་ཡོང་དགོས་བྱུང་ན་ལམ་ཁ་ཡོད་མ་རེད་གང་ལྟར་དུས་ཚོད་ཞེ་པོ་ཞིག་འགོར་དགོས་རེད་པ་གལ་སྲིད། གཅིག་བོད་པ་ཚོས་ད་མ་ཏང་ལོ་རྒྱུས་དེ་གལ་སྲིད་ཏང་འདི་བྱུང་ན་ཟེར་ཏེ་བཤད་ན་འདི་ཆོ་མེད་པའི་བཟོ་འདྲ་འདུག་ལ་ཡིན་ན་ཡང་ད་ང་ཚོས་དེ་རིང་འདིའི་བརྗོད་གཞི་འདིའི་སྐོར་གླེང་སློང་བྱ་ཆེད་དུ་འདིར་ཅིག་བསམ་བཏང་བ་ཡིན་ན་ད་གལ་སྲིད་བོད་པ་ཚོས་མི་གལ་ཏེ་ཞིག་རྒྱ་མི་བཀག་བྱས་དུས་ཚོད་རིང་ཞིག་བསྡད་ཐུབ་ཡོད་ན་ཉིན་མོ་ཁ་ཤས་ཕྱིན་པའི་རྗེས་ལ་ཡིན་རྒྱ་ནག་དངོས་གནས་ཨ་མི་རི་ཀ་དང་ཐད་ཀར་སྐོར་རྒྱ་མིའི་དམག་མི་དང་ཨ་མི་རི་ཀའི་དམག་མི་ཕར་ཚུར་བསད་རེས་བྱེད་ཡག་གི་དམག་ཀོ་རི་ཡའི་དམག་སའི་སྒང་ལ་ཡང་འགོ་བཙུགས་ཚར་པ་རེད་ད་ཨ་མི་རི་ཀས་ཕེབས་རྒྱ་ནག་གི་སྟོབས་ཤུགས་ཆུང་བཏང་ཡག་ཆེད་དུ་ཐབས་ཤེས་བྱེད་ཀྱི་རེད་པ

འདིའི་ནང་ལོགས་ལ་སླེབས་ཐུབ་ཡོད་ན་རྒྱལ་སྤྱིའི་གདམ་ས་ག་པར་སླེབས་ཡིན་ནས་ད་ཨ་མི་རི་ཀའི་དམག་མི་རང་གིས་རོགས་པ་ཆགས་ཡོང་ཅེས་ཁག་པོ་རེད་ཡིན་ནའང་དམག་རྒྱག་ཡ་དེའི་ཐབས་བྱུས་ཀྱི་ཆ་ཤས་སུ་ལྟ་གི་རེད་བྱས་ཙང་ཀ་དེ་འདྲ་ཅིག་ཐོག་ནས་ཡིན་ན་བསམ་བཏང་ཡ་འདུག་བསམ་ད་ཡིན་ན་ཡང་སྐབས་དེ་ཨ་མི་རི་ཀས་ཐད་ཀར་བོད་གཞུང་འདི་ལ་ཡ་དམག་རྒྱབ་སྐྱོར་བྱེད་དགོས་བསམ་ན་དཀའ་ངལ་ཆེ་ཤོས་དེ་ག་རེ་རེད་ཟེར་ན་མི་ཁོ་མཁའ་ཐོག་ནས་ཡོང་ཡ་ཡོད་མ་རེད་ས་ཐོག་ནས་ཡོང་དགོས་རེད་ས་ཐོག་ལ་ཡོང་བ་ཡིན་དེའི་སྐབས་དེ་རྒྱ་གར་དང་རྒྱ་ནག་ཡིན་ན་འབྲེལ་བ་བཞག་ཡག་པོ་རེད་མའོ་ཙེ་ཏུང་གིས་ངས་ད་གིན་ཞུས་པའི་དེབ་དེ་ཚོ་ནང་ལ་ཡང་གསལ་པོ་བྲིས་ཡོད་རེད་ད་ང་ཚོ་བོད་ལ་ཡང་དམག་མགྱོགས་སུ་གཏོང་ག་རེ་ཟེར་ན་ཉེ་དུས་རང་རྒྱ་གར་གྱི་གཞུང་ཚབ་ཆེན་པོ་དང་ཐུག་བྱུང་ཁོ་ཚོ་བོད་ལ་དམག་རྒྱག་ཡག་ཁོ་ཚོ་ཡིན་ན་དེ་ཡང་ངོ་རྒོལ་མི་འདུག་འདི་མགྱོགས་སུ་བྱས་ན་དགའ་གི་རེད་ཟེར་འདི་ཚིག་འདི་འཁོད་ཡོད་རེད་བྱས་ཙང་འདིའི་སྐབས་དེ་རྒྱ་གར་ཨ་མི་རི་ཀ་དང་འཆམ་པོ་ཡོད་མ་རེད་རྒྱ་གར་རྒྱ་ནག་ལ་འཆམ་པོ་བྱས་རྒྱ་ནག་ལ་དཔེ་ལེགས་འཕྲད་པའི་ག་འདྲ་བ་འདི་འདྲ་སོང་ཙང་ཨ་མི་རི་ཀས་ཅིག་ཐད་ཀར་བོད་ལ་ཡང་རྒྱབ་སྐྱོར་བྱེད་ཡ་དཀའ་ངལ་དེ་འཕྲད་མདོག་ཁ་པོ་འདུག་ལ་ཡིན་ན་ཡང་འདི་གའི་བསམ་བློ་བཏང་ཡག་ཞེ་དྲག་གལ་ཆེན་པོ་ཅིག་རེད་བསམ་གྱི་འདུག་ཨ་ནི་དེ་མ་ཟད་ང་ལ་ཅིག་ཀོ་རི་ཡའི་དམག་འཁྲུག་དང་བོད་པ་ང་རང་ཚོའི་འབྲེལ་བར་ཅིག་ཡང་མྱོང་ཚོར་རང་བཞིན་གཞན་པ་ཅིག་ཡོང་མྱོང་ག་རེ་ཟེར་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་ལ་ཡ་ད་ང་དེ་དུས་ཙམ་པར་རྒྱ་ནག་ནང་ལས་ཀ་བྱས་བྱས་བསྡད་ཡོད་རེད་ལས་ཀའི་ཆ་ཤས་བྱས་བྱས་ང་ཨ་མདོ་ལ་ཐེངས་མ་དང་པོ་དེ་འགྲོ་ཡ་བྱུང་སོང། ཨ་མདོར་ཕྱིན་པའི་སྐབས་དེ་དག་དེ་བ་ཨ་མདོའི་ས་ཆ་མང་པོ་ཅིག་ཆབ་ཆ་ནས་བྱས་མགོ་ལོག་དང་རྔ་པ་དང་དེ་གས་གང་ག་ལ་ཟླ་བ་གསུམ་ཕྱིན་པ་ཡིན། དེ་འགྲོ་དུས་ཀོ་རི་ཡ་དང་འབྲེལ་བ་ཞེ་པོ་ཅིག། ངས་དེ་དུས་ཐེངས་མ་དང་པོ་མཐོང་སོང། དཔེར་ན་ཆ་བཞག་ན་ང་ཚོ་མགོ་ལོག་ལ་འགྲོ་བའི་སྐབས་དེ་བོད་པའི་ལས་བྱེད་པའི་རྒན་གྲས་རྒན་གྲས་ཤིག་འདུག་ཁོ་རང་ད་ཞེ་དྲག་གི་གོ་ས་ཐོབ་པ་རེད། བོད་པའི་སེམས་ཤུགས་ཞེ་པོ་ཅིག་མགྱོགས། ཁོ་རང་ཡིན་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ང་བདུན་ང་བརྒྱད་དང་བར་རྒྱ་ནག་གི་རྒྱ་མིའི་བཅིངས་འགྲོལ་དམག་ནང་ལོགས་ལ་ཡ་སྐད་བསྒྱུར་བྱེད་ཀྱི་ཡོད་ས། སྐད་བསྒྱུར་བྱས་བྱས་བྱས་ད་ད་ཁོ་རང་གི་དེ་དུས་བོད་ཀྱི་ཨ་མདོ་ཁུལ་ལ་ཡ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་སོགས་ནས་ཡོང་བྱས་རྒྱ་མི་དམག་མི་ཡོང་བྱས་ད་བོད་པ་ཞེ་པོ་བསད་ལྷག་པར་དུ་མགོ་ལོག་སྐྱེ་རྒུ་མདོ་དེ་དག་ཞེ་པོ་བསད་པ་ར་བསད་དུས་ཙམ་པ་ཁོ་རང་ཡིན་ན་སྐད་བསྒྱུར་བྱས་བྱས་ཨ་མདོ་ངོ་ཅོག་ལ་དམག་མ་བརྒྱབ་གོང་ལ་ཡ་ཁོང་ཚོ་ལན་གྲུ་ལ་ཡ་རྒྱ་མི་དམག་ཁང་ནང་ལོག་ལ་ཁོང་ཚོའི་སྐུལ་སློང་ཚོགས་ཆེན་དེ་ཚོགས་སོང་དེ་ཚོགས་པའི་སྐབས་དེ་ཡིན་ལན་གྲུ་གི་དམག་ཁང་གི་དམག་དཔོན་ཆེ་ཤོས་ཁོས་སྐུལ་སློང་ཚོགས་འདུ་དེ་སྒང་ལ་ཡ། ད་ང་ཚོ་ཀོ་རི་ཡའི་དམག་འཁྲུག་སྒང་གི་ཨ་རི་བཙན་རྒྱལ་རིང་ལུགས་གཏོར་བ་རེད། ད་ང་ཚོ་དེ་བོད་པ་དེ་གས་དེ་ཁོང་ཚོས་བཤད་སྟངས་དེ་ར་ལའོ་ཙང་མིན་ཟེར་བ། ཁོང་ཚོས་ཕལ་ཆེར་བོད་པ་མཐོང་ཆུང་བྱེད་བྱེད་ཨ་ནི་དེ་གས་དེ་ལའོ་ཙང་མིན་དེ་གས་བོད་པ་དེ་གས་དེ་ཡར་ད་ང་ཚོས་སྒོ་ལྕགས་ཞུ་ཡག་དུས་ཚོད་ཕྱི་རེད་ཟེར་བྱས། སྐུལ་སློང་སྒོར་གཏུགས་སུ་བྱས་སོང་ཟེར་བྱས་ཁོ་རང་གིས་བཤད་འདུག་ཨ་ནི་དེ་མ་ཟད་ཉིན་གཅིག་མགོ་ལོག་རྨ་སྟོད་ནས་ཡར་སྐྱེ་རྒུ་མདོར་འགྲོ་སའི་ལམ་ཁ་དེ་རྨ་ཆུ་ཕར་བརྒལ་ཚར་ཟེར་ཏེ། རྒྱ་མིའི་རོ་སྦས་ས་ཞིག་འདུག། འདི་གང་ག། རྒྱ་མིའི་བཅིངས་འགྲོལ་དམག་མི་སྔོན་མ་དེ་ཤི་འགྱོ་གི་རོ་སྦས་འགྱོ་འདི་རེད་ཤག། དེ་ཚོ་ཕལ་ཆེར་ལྔ་བཅུ་ང་བདུན་ང་བརྒྱད་ཀྱི་དེ་བར་གི་ཕལ་ཆེར་དེ་ཚོ་རོ་སྦས་དེ་ཚོ་ལྟ་དུས་ཙམ་པ། དེ་བས་ཤི་བའི་རྒྱ་མི་དེ་ཚོའི་ཕུང་པོའི་སྒང་གི་རྡོ་དེ་ག་ནས་ཡང་ལོ་རྒྱུས་བིག་བིག་བྲིས་བཞག་འདུག་ཨ། དེ་ཚོའི་ནང་ལོག་ལ་ཡང་མང་པོ་ཅིག་ལ་ཡང་ག་རེ་འདུག་ཟེར་ན་དེ་སྔོན་ལ་ཡང་ཀོ་རི་ཡ་ལ་ཡང་དམག་འཁྲུག་ལ་ཕྱིན་འགྲོ་མྱོང་བ་རེད་ཟེར་བྲིས་ཤག། ལྟ། ཀོ་རི་ཡར་དམག་འཁྲུག་ཕྱིན་ཀོ་རི་ཡ་ནས་དམག་འཁྲུག་ཕ་གི་མཇུག་སྒྲིལ་ནས་ཚུར་ཡོང། བོད་དང་བོད་ལ་ཡང་ལྷག་པར་དུ་ཨ་མདོ་དེ་བར་ལ་ཡང་དྲག་གནོན་བྱེད་གར་ད་ཕ་གི་ཤི་འགྱོ་འདིར་གཏོང་བ། བྱས་ད་ཚོད་དཔག་བྱས་པ་ཡིན་ན་ལྔ་བཅུ་ང་གྲངས་འགོ་སྟོད་དེ་བར་རྒྱ་ནག་གི་འཇམ་པོར་བྱས་ཅིག་སྐད་ཆ་སྙན་པོར་བཤད་ཞུ་བྱས་ཏེ་ལྔ་བཅུ་ང་བདུན་ང་བརྒྱད་ཐོག་ནས་ཨ་ནེ་དྲག་པོ་བྱས་པས་དྲག་གནོན་བྱས་ཤུགས་ཆེ་རུ་བཏང་སྟེ་ཚོད་དཔག་བྱས་ན་ད་ལྟ་གནད་དོན་དེ་གཙོ་བོ་དེ་ཉི་མ་ལས་འབྲི་བོར་བསམ་བློ་བཏང་བ་ཡིན། ལྔ་བཅུ་ང་གྲངས་འགོ་སྟོད་དེ་བར་ལ་ཡང་ཀོ་རི་ཡར་དམག་རྒྱག་རྒྱུ་དང་ཁོ་ཚོ་ལྕོགས་ཀྱི་ཡོད་མ་རེད། ལྔ་བཅུ་ང་བདུན་ཐོག་ལ་སྟོད་ད་ཀོ་རི་ཡ་དམག་མཇུག་སྒྲིལ་ག་ང་བྱས་ཙ་ན་ཁོ་དམག་མང་པོ་ཞེ་པོ་ཅིག་ཕ་གི་དམག་སའི་སྒང་ལ་ཡ་སྦྱོང་བརྡར་བྱེད་འགྱོ་དམག་མི་ཡོད་ར་དེ་ཚོ་ཡིན་ན་ཕལ་ཆེར་མང་པོ་ཅིག་བོད་ལ་བཏང་བྱས་ད་དབུས་མདོ་དེ་ག་འདྲ་ཡིན་ན་མིན་ན་ཨ་མདོ་ཁུལ་ལ་ཡ་དམག་མི་ཤི་འགྱོ་གི་ཕུང་པོའི་སྒང་དེ་ཚོ་བལྟས་པ་ཡིན་ན་མང་པོ་ཅིག་ཀོ་རི་ཡ་ནས་ཡོང་འགྱོ་འདི་རེད་ཤག་བྱས་བྱས་ད་དེ་ག་ད་ཀོ་རི་ཡ་གི་དམག་འཁྲུག་དེ་ག་དུས་བཤད་པ་ཡིན་ན་ང་ཅིག་ད་དུས་ཡིན་ན་བོད་ཀྱི་ལོ་རྒྱུས་སྟེང་དེ་ཚོ་ཡིན་ན་མཉམ་དུ་དྲན་དགོས་རེད་ཤག་བྱས། འདི་ཅིག་བསམ་བློ་འཁོར་ཡ་ཆགས་ཅན་དེ་བཞག་ཨ། འདི་འདྲས་སོང་ཙང་ངས་དེ་བསམ་འདུག་ད་གིན་ངས་དང་པོ་ཞུ་ཡ་ནང་བཞིན་རེད་ཀོ་རི་ཡའི་དམག་འཁྲུག་དེ་མཇུག་བསྒྲིལ་ཡོད་ནས་ལས་ལྷོ་བྱང་ཀོ་རི་ཡ་ལ་ད་ལྟ་ཞི་བདེ་ཡོད་མ་རེད་དེ་ག་ནང་བཞིན་ང་ཚོ་ཚང་མ་ལོག་ཐ་ན་བ་བཞག་ང་ཚོ་བོད་པ་ཚོ་ཡང་འདིའི་སྐབས་དམག་སྐབས་དེ་ཡིན་ན་གོ་སྐབས་ཤོར་བ་དང་མཐའ་མའི་མཇུག་འབྲས་དེ་ད་དུང་ང་ཚོའི་འཚོ་བའི་ནང་ལོག་ལ་ཡང་མྱོང་བྱས་བསྡད་དགོས་ཀྱི་རེད་འདི་འདྲས་རེད་བསམ་འཁོར་སོང། དེ་དང་བཅས་བཅས་ད་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་དེ་གར་མཇུག་བསྒྲིལ་ཡིན་ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་རྙེད་ན་ར་ནང